བཞི་བཅུ་པ། ས་གཞི་གསེར་གྱིས་གཡོགས་པ། རབ་སྦྱིན། གང་སར་ས་ཆ་འཚོལ་དུ་ཕྱིན་པའི་བརྒྱུད་རིམ་ཁྲོད་རྒྱལ་བུ་རྒྱལ་བྱེད་ལ་དབང་བའི་སྐྱེད་ཚལ་དེ་ལས་ལྷག་པའི་ཡིད་དུ་འོང་བ་ཞིག་དང་ཁ་ཁུ་སིམ་ཞིང་ཞི་བའི་རང་བཞིན་ཅན་ཞིག་མ་རྙེད་སྟབས་ཁོ་ཡི་བསམ་པར། གལ་ཏེ་སྐྱེད་མོས་ཚལ་དེ་ཉིད་ཁོ་ལ་རག་ཐབས་ཤིག་བྱུང་ན། རྒྱལ་ཕྲན་དེའི་ཕྱོགས་བཞི་མཚམས་བརྒྱད་ལ་བཅོམ་ལྡན་འདས་ཀྱི་ཐར་ལམ་ཁྱབ་བརྡལ་དུ་འགྲོ་བ་ལ་ཆེས་འོས་ཤིང་འཚམ་པའི་ས་ཚིགས་ཤིག་ཏུ་འགྱུར་བ་ངེས་སོ་སྙམ། དེ་ནས་རབ་སྦྱིན་རྒྱལ་བུ་རྒྱལ་བྱེད་ཀྱི་སར་བཅར་བར་རྒྱལ་བུ་རྒྱལ་བྱེད་ཀྱིས་གཞུང་འབྲེལ་མི་སྣ་ཞིག་དང་ལྷན་བཀའ་མོལ་གནང་བཞིན་པར་མཇལ་བས། རབ་སྦྱིན་གྱིས་ཁོང་གཉིས་ལ་གུས་ཞབས་དང་བཅས་འཚམས་འདྲི་ཞུས་རྗེས། རང་ཉིད་ཀྱི་རེ་འདུན་ཏེ། སངས་རྒྱས་ཀྱི་ལམ་ཉམས་སུ་ལེན་པར་ཆོས་ཀྱི་བསྟི་གནས་ཤིག་བསྐྲུན་ཆེད་ཁྱེད་ཀྱི་སྐྱེད་ཚལ་འདི་ཁོ་བོར་འཚོང་བར་ཞུ་ཞེས་ཐད་ཀར་ཞུས། སྐབས་དེར་རྒྱལ་བུ་རྒྱལ་བྱེད་དགུང་ལོ་ཉི་ཤུ་ཡིན་པ་དང་དེའི་སྔ་ལོར་ཁོང་གི་ཡབ་རྒྱལ་པོ་གསལ་རྒྱལ་གྱིས་སྐྱེད་ཚལ་འདི་ཁོང་ལ་ཕྱག་རྟགས་སུ་བསྩལ་བ་ཞིག་རེད། དེ་ནས་རྒྱལ་བུ་རྒྱལ་བྱེད་ཀྱིས་ཕོ་བྲང་གི་གཞུང་འབྲེལ་མི་སྣ་དེར་གཟིགས་ཡིག་ཙམ་གནང་སྟེ་རབ་སྦྱིན་ལ་སྨྲས་པ། སྐྱེད་ཚལ་འདི་ཡབ་རྒྱལ་པོས་ང་ལ་གནང་བ་ཡིན་ཞིང། ང་ཡང་སྐྱེད་ཚལ་འདིར་ཧ་ཅང་དགའ། འོན་ཀྱང། ཁྱེད་ཀྱིས་སྐྱེད་ཚལ་འདིའི་ས་གཞི་ཡོངས་རྫོགས་གསེར་ཊམ་གྱིས་གཡོགས་ཐུབ་ན་ངས་སྐྱེད་ཚལ་འདི་ཁྱེད་ལ་འཚོང་ཆོག་ཅེས་གསུངས། རྒྱལ་བུ་རྒྱལ་བྱེད་ཀྱིས་སྐུ་རྩེད་དང་བཞད་གད་སློང་ཆེད་དེ་ལྟར་གསུངས་པ་ཙམ་ལས། ལོ་ན་གཞོན་པའི་ཚོང་པ་དེ་ཁོང་གི་བཀའ་མོལ་ལ་དོ་གལ་ཆེན་པོས་བདེན་པར་འཛིན་གྱི་རེད་བསམ་པ་ཞིག་ནི་བསམ་པའི་ཟུར་ཙམ་ལ་ཡང་མེད་ན་ཡང། རབ་སྦྱིན་གྱིས་ཞུས་པ། ལགས་རེད། ངས་ཁྱེད་ཀྱིས་གང་གསུངས་པའི་རིན་གོང་དེ་དབུལ་རྒྱུའི་ཁས་ལེན་ཞུ་ཆོག། དེ་ན་ངས་སང་ཉིན་རང་གསེར་ཊམ་སྐྱེད་ཚལ་འདིར་འོར་ཆོག་པ་བགྱི་ཞེས་ཞུས་པར་རྒྱལ་བུ་རྒྱལ་བྱེད་ཧང་སངས་ཏེ་སྨྲས་པ། འོ། ངས་ཁྱེད་ལ་སྐུ་རྩེད་ཞུས་པ་ལས་སྐྱེད་ཚལ་འདི་འཚོང་གི་མིན། ཁྱེད་ཀྱིས་ཀྱང་གསེར་ཊམ། འོར་འདྲེན་ལ་ཐུགས་ཁྲལ་གནང་མི་དགོས་ཞེས་གསུངས་པ་རབ་སྦྱིན་གྱིས་ཐུགས་ཐག་ཆོད་པོའི་སྒོ་ནས་ཞུས་པ། བཀུར་འོས་རྒྱལ་སྲས་རིན་པོ་ཆེ། ཁྱེད་ནི་རྒྱལ་པོའི་ཕོ་བྲང་གི་མི་སྣ་ཞིག་ཡིན་སྟབས། ཁྱེད་ཀྱིས་སོ་སོའི་གང་གསུངས་ཟིན་པ་དེ་ངེས་པར་དུ་ལག་བསྟར་གནང་དགོས། ཞེས་ཞུས་བཞིན་རང་ཉིད་ལ་རྒྱབ་སྐྱོར་ཐོབ་ཆེད་གསོལ་ཇ་བཞེས་བཞིན་པའི་གཞུང་འབྲེལ་མི་སྣ་དེར་གཟིགས་ཏེ། དེ་འདྲ་མ་རེད་དམ། བློན་ཆེན་ལགས་ཞེས་ཞུས་པར། གཞུང་འབྲེལ་མི་སྣ་དེས་འཐད་པའི་བརྡ་ལ་མགོ་བོ་གུག་ཙམ་གནང་སྟེ། རྒྱལ་བུ་རྒྱལ་བྱེད་ཀྱི་ཕྱོགས་སུ་ཞལ་བསྒྱུར་ནས་ཞུས་པ། རྒྱལ་སྲས་རིན་པོ་ཆེ། ལོ་ན་གཞོན་པའི་ཚོང་པ་འདིས་གང་གསུངས་པ་དེ་རྣམས་བདེན་པ་རེད། ཁྱེད་ཀྱིས་ཁོང་ལ་གོང་ཚད་བརྒྱབ་མེད་ན་གནད་དོན་གང་ཡང་མེད་ན་ཡང་ཁྱེད་ཀྱིས་གོང་ཚད་བརྒྱབ་ཟིན་པ་དེ་རྩིས་མེད་གནང་ན་ག་ལ་འགྲིག་ཅེས་ཞུས་པས། རྒྱལ་སྲས་ཀྱིས་ཞལ་ཆད་མི་གནང་ཀ་མེད་བྱུང་སོང་ཡང། ཁོང་གི་དགོངས་པར་རབ་སྦྱིན་གྱིས་འདི་འདྲའི་རིན་གོང་ཞིག་འཇལ་ཐུབ་ཨེ་ཡོང་སྙམ། དེ་ནས་རབ་སྦྱིན་གྱིས་གུས་ཞབས་དང་བཅས་གྱེས་ཕྱག་ཞུས་ཏེ་ཕྱིར་ལོག། ཕྱི་ཉིན་ཞོགས་པ་སྔ་བོ་ནས། རབ་སྦྱིན་གྱིས་གསེར་སྦྲམ་གྱིས་བཀང་བའི་ཤིང་རྟ་འཁོར་ལོ་མང་པོ་བཏང་སྟེ། གཡོག་འཁོར་རྣམས་ཀྱིས་སྐྱེད་ཚལ་གྱི་ཁོར་ཡུག་ཀུན་ཏུ་གསེར་སྦྲམ་བཏིང་བར། རྒྱལ་བུ་རྒྱལ་བྱེད་ཀྱིས་གསེར་སྦྲམ་གྱི་རྡེའུ་འབུར་ཆེན་པོ་སྤུངས་པ་དག་མཐོང་བས། ཧ་ལས་ཤིང་ཧང་སང་བར་གྱུར་ཏེ། ཐེངས་འདིའི་ཉོ་ཚོང་གི་ཆོད་གན་དེ་སྤྱིར་བཏང་གི་ཚོང་འབྲེལ་ཆུང་ངུ་ཞིག་མིན་པ་ད་གཟོད་ཤེས་པས། རྒྱལ་བུ་རྒྱལ་བྱེད་ཀྱི་དགོངས་པར་སྐྱེ་བོ་གང་ཡང་རུང་བ་ཞིག་གིས་སྐྱེད་ཚལ་འདི་ཡི་ཆེད་དུ་གསེར་སྦྲམ་མང་པོ་འདི་འདྲ་ཞིག་ཅིའི་ཕྱིར་བློས་གཏོང་ཐུབ་པ་ཡིན་ནམ། རབ་སྦྱིན་གྱིས་བློས་གཏོང་ཆེན་པོ་འདི་འདྲ་ཞིག་བྱས་པར་བལྟས་ན། བཅོམ་ལྡན་འདས་དང་འཁོར་དགེ་སློང་རྣམས་གཞན་དང་མི་འདྲ་བའི་ཁྱད་པར་བ་ཞིག་ཡིན་པར་ཐེ་ཚོམ་མི་དགོས་སོ་སྙམ། དེ་ནས་རྒྱལ་བུ་རྒྱལ་བྱེད་ཀྱིས་རབ་སྦྱིན་ལ། ཁྱེད་ཀྱིས་ཁོ་བོར། སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་རྣམ་ཐར་ཞིག་ཤོད་དང། ཞེས་གསུངས་པར་རབ་སྦྱིན་གྱིས་མིག་ཟུང་ནས་འོད་མདངས་འཚེར་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཆོས་ཀྱི་གདམས་པའི་སྐོར་དང། ཁོང་གི་འཁོར་དགེ་སློབ་དག་གི་སྐོར་ནས་བཀའ་མོལ་ཞུས་ཏེ། སང་ཉིན་བཙུན་པ་ཤཱ་རིའི་བུ་ཁྱེད་ལ་མཇལ་དུ་གདན་འདྲེན་ཞུས་ཆོག་ཅེས་ཞུས་སོ། དེ་ལྟར་རབ་སྦྱིན་གྱིས་རྒྱལ་བུ་རྒྱལ་བྱེད་ལ། བཅོམ་ལྡན་འདས་ཀྱི་མཛད་རྣམ་ཞུས་པ་དེ་རྒྱལ་སྲས་ལ་སེམས་འགུལ་ཚད་མེད་ཐེབས། རྒྱལ་བུ་རྒྱལ་བྱེད་ཀྱིས་རབ་སྦྱིན་གྱི་གཡོག་པོ་ཚོར་གཟིགས་པར་ཁོང་ཚོས་སྐྱེད་ཚལ་གྱི་སུམ་ཆ་གཉིས་ཙམ་གསེར་སྦྲམ་གྱིས་གཡོགས་ཟིན་པ་མ་ཟད། གསེར་སྦྲམ་བཀལ་བའི་ཤིང་རྟ་འཁོར་ལོ་བཞི་པ་དེ་འོང་བཞིན་པ་གཟིགས་པས་ཁོང་གིས་ཕྱག་བརྡ་ཞིག་གནང་སྟེ་ཤིང་རྟ་འཁོར་ལོ་བཀག་ནས་སྨྲས་པ། ཡ་རབ་སྦྱིན། ད་གསེར་སྦྲམ་གྱིས་འདངས་སོང། གསེར་སྦྲམ་གྱིས་གཡོགས་རྒྱུར་ལྷག་པའི་སྐྱེད་ཚལ་གྱི་ཆ་ཤས་འདི་ངས་ཁྱེད་ལ་སྐྱེས་སུ་ཕུལ་བའམ། མདོར་ན། ཁྱེད་ཀྱི་རྨད་བྱུང་གི་ལས་གཞི་འདིར་ཞལ་འདེབས་ཕུལ་བ་ཡིན། ཞེས་གསུངས་པས་རབ་སྦྱིན་ལ་དགའ་སྤྲོ་ཚད་མེད་སྐྱེས། ཕྱི་ཉིན། ཁོང་གིས་བཙུན་པ་ཤཱ་རིའི་བུ་རྒྱལ་བུ་རྒྱལ་བྱེད་ཀྱི་མདུན་དུ་གདན་དྲངས་པར། རྒྱལ་བུས་ཤཱ་རིའི་བུ་མཇལ་བ་ཙམ་གྱིས་ཁོང་གི་ཞི་དུལ་གྱི་སྤྱོད་ལམ་དེས་ཡིད་སེམས་རབ་ཏུ་མགུ། དེ་ནས་ཁོང་རྣམས་སྐྱེད་ཚལ་འདིར་གཟིགས་སྐོར་དུ་ཕེབས་ནས། རབ་སྦྱིན་གྱིས་རྒྱལ་བུ་རྒྱལ་བྱེད་ལ་གུས་བརྩི་དང་ཆེ་མཐོང་མཚོན་ཆེད། སྐྱེད་ཚལ་འདི་ལ། རྒྱལ་བུ་རྒྱལ་བྱེད་ཀྱི་ཚལ། ཞེས་མཚན་གསོལ་རྒྱུ་ཐག་བཅད། རབ་སྦྱིན་གྱིས་ཤཱ་རིའི་བུ་རུ་ཞུས་པ། ཁྱེད་རྒྱལ་བྱེད་ཚལ་དུ་བཞུགས་ནས་འདིར་དགོན་པ་འཛུགས་སྐྲུན་གྱི་ཁང་པ་གསར་རྒྱག་ལ་ལམ་སྟོན་བཀོད་སྒྲིག་གནང་རོགས། ཁྱེད་ཀྱི་གུང་ཚིགས་ཉིན་ལྟར། ངའི་ནང་ནས་བསྐྱལ་བྱའོ་ཅེས་དགོངས་སྐོར་བཀའ་འདྲི་ཞུས། དེ་ནས་རབ་སྦྱིན་དང་བཙུན་པ་ཤཱ་རིའི་བུ་རྒྱལ་བུ་རྒྱལ་བྱེད་བཅས་ཀྱིས་གྲྭ་ཤག་དང། ཚོགས་ཁང། སྒོམ་སྒྲུབ་ཁང་དང། ཁྲུས་ཁང་སོགས་འཛུགས་སྐྲུན་བྱེད་རྒྱུའི་སྐོར་ལ་གྲོས་བསྡུར་གནང། རབ་སྦྱིན་གྱིས་སྐྱེད་ཚལ་དེའི་ནང་དུ་འཛུལ་བར་སྒོ་ཆེན་རིམ་པ་གསུམ་བསྐྲུན་ན་ལེགས་པའི་དགོངས་ཚུལ་བཏོན། བཙུན་པ་ཤཱ་རིའི་བུས་ལས་གཞི་འདི་འདྲའི་ཉམས་མྱོང་མང་དག་ཅིག་བསགས་མྱོང་བར་བརྟེན། དགོན་པ་འཛུགས་སྐྲུན་ལ་ངེས་པར་ཕན་ཐོགས་པའི་དགོངས་ཚུལ་གང་མང་གནང། དེ་ནས་ཁོང་རྣམ་པས་བཅོམ་ལྡན་འདས་ཀྱི་གཟིམ་ཤག་བསྐྲུན་སར་དམིགས་བསལ་གྱི་བསིལ་གྲིབ་ལྡན་ལ་ཞི་འཇམ་བག་ཕེབས་ཀྱི་གནས་ཤིག་བདམས་ཤིང། ཕེབས་ལམ་དང་ཁྲོན་པ་བརྐོ་རྒྱུ་སོགས་ཕྱོགས་གང་ཐད་ལ་ལྟ་ཞིབ་ཞུས། རིང་པོར་མ་ཐོགས་པར་གྲོང་ཁྱེར་གྱི་ཡུལ་མི་ཚོས་རབ་སྦྱིན་གྱིས་གསེར་ཊམ་གྱིས་ས་གཞི་གཡོགས་ཏེ་རྒྱལ་བུ་རྒྱལ་བྱེད་ཀྱི་ཕྱག་ནས་སྐྱེད་མོ་ཚལ་སྤུས་གཟིགས་གནང་བའི་སྐོར་ཐོས་པ་དང། སྐྱེད་ཚལ་དེར་དགོན་པ་ལ་འཛུགས་སྐྲུན་བྱེད་བཞིན་པ་དེ་མི་འགྱང་བར་དབུས་འགྱུར་འཆང་ནས་འབྱོན་ལ་ཉེ་བའི་སངས་རྒྱས་བཅོམ་ལྡན་འདས་དང་འཁོར་དགེ་སློང་ཚོའི་ཆེད་དུ་ཡིན་པ་ཡང་ཤེས། དེ་ནས་ཤཱ་རིའི་བུས་རྒྱལ་བྱེད་ཚལ་དུ་གསུང་ཆོས་གནང་རྒྱུའི་འགོ་འཛུགས་གནང་བར། གསུང་ཆོས་ཞུ་བར་བཅར་བའི་ཡུལ་མི་ནི་ཉིན་རེ་ནས་ཉིན་རེར་ཇེ་མང་ནས་ཇེ་མང་དུ་འཕེལ། སྐབས་དེ་དུས། ཁུལ་དེའི་ཡུལ་མི་རྣམས་ཀྱིས་ད་དུང་སངས་རྒྱས་བཅོམ་ལྡན་འདས་ལ་མཇལ་མྱོང་མེད་ན་ཡང། ཁོང་གི་གསུང་ཆོས་ཀྱི་གདམས་པ་དེ་ཚང་མའི་ཡིད་དབང་ཕྲོགས་སོ། ཟླ་བ་བཞི་ཙམ་གྱི་རྗེས་དགོན་པ་འདི་ཉིད་གྲུབ་པ་ལ་མངོན་དུ་ཕྱོགས་པས་ཤཱ་རིའི་བུ་ལམ་ཐོན་གནང་སྟེ་སངས་རྒྱས་བཅོམ་ལྡན་འདས་རྒྱལ་བྱེད་ཚལ་དུ་གདན་འདྲེན་ཞུ་བར་བཅར། ཤཱ་རིའི་བུས། བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་ཉིན་ཤས་སྔོན་ཡངས་པ་ཅན་དུ་འབྱོར་ནས་དེ་ཡི་ཉེ་འཁྲིས་ཀྱི་ནགས་ཀླུང་སྟུག་པོ་ཞིག་ཏུ་བཞུགས་ཡོད་པའི་གནས་ཚུལ་ཐོས་པ་ལྟར་ཁོང་གིས། ཡངས་པ་ཅན་གྱི་སྲང་ལམ་ཞིག་ནས་བཅོམ་ལྡན་འདས་འཁོར་བཅས་མཇལ། ངུར་སྨྲིག་གི་ན་བཟའ་བཞེས་པའི་དགེ་སློང་བརྒྱ་ཕྲག་མང་པོས་སྲང་ལམ་ཁག་ཏུ་བསོད་སྙོམས་སློང་ཞིང་ཕེབས། བཅོམ་ལྡན་འདས་ཀྱིས་ཤཱ་རིའི་བུར་མཉན་ཡོད་དུ་བཞུགས་ས་གྲ་སྒྲིག་གང་འདྲ་ཡོད་མེད་བཀའ་འདྲི་གནང་བར་ཤཱ་རིའི་བུས་ཕྱོགས་ཡོངས་ནས་ཧ་ཅང་འཐུས་ཚང་ཡིན་པའི་གནས་ཚུལ་ཞུས། བཅོམ་ལྡན་འདས་ཀྱིས་ཤཱ་རིའི་བུ་ལ་འོད་མའི་ཚལ་གྱི་དགེ་འདུན་པར་བཀོད་འདོམས་གནང་བར་ལྟེང་རྒྱས་འོད་སྲུང་དང་ཀཽཎྜི་ནྱ་གཉིས་བཞུགས་ཡོད་སྐོར་གསུངས། ད་ལྟའི་ཆར་ཡངས་པ་ཅན་དུ། བཅོམ་ལྡན་འདས་ཀྱིས་དགེ་སློང་ལྔ་བརྒྱ་ཁྲིད་ཡོད་པའི་ཁྲོད་ནས་དགེ་སློང་ཉིས་བརྒྱ་ཙམ་གྱིས་ཁུལ་དེའི་ཉེ་འཁོར་ནས་ཉམས་ལེན་གནང་སྟེ་བཞུགས་ཤིང། ལྷག་མའི་དགེ་སློང་སུམ་བརྒྱ་ཙམ་བཅོམ་ལྡན་འདས་དང་ལྷན་ཀོ་ས་ལའི་ཕྱོགས་སུ་འགྲུལ་བཞུད་གནང། སངས་རྒྱས་བཅོམ་ལྡན་འདས་ཀྱིས་ཤཱ་རིའི་བུར། སང་ཉིན་ཨམ་ར་སྐྱོང་མས་དགེ་འདུན་པའི་ཚོགས་དགུང་ཚིགས་སུ་གདན་འདྲེན་ཞུས་ཡོད་པ་དང། གནངས་ཉིན་ཁོང་རྣམས་མཉན་ཡོད་ཕྱོགས་སུ་ལམ་ཐོན་གནང་རྒྱུའི་སྐོར་སོགས་གསུངས་སོ། ཨམ་ར་སྐྱོང་མ་ནི་བཅོམ་ལྡན་འདས་འཁོར་བཅས་མོ་ཡི་ཨམ་རའི་ཚལ་དུ་དགུང་ཚིགས་ལ་གདན་འདྲེན་ཞུ་རྒྱུ་ཡི་སྐལ་བཟང་ཐོབ་པ་དེས་སྤྲོ་བ་རབ་ཏུ་བརྟས། འོན་ཀྱང་མོ་ལ་བློ་ཕམ་དགོས་པའི་གནས་ཚུལ་ཞིག་བྱུང་བ་ནི། མོ་རང་གི་སྲས་འཚོ་བྱེད་གཞོན་ནུ་སྐབས་དེར་གསོ་བ་རིག་པའི་གཞུང་ལ་སློབ་གཉེར་གནང་མུས་ཡིན་སྟབས་གསོལ་ཚིགས་སུ་བཅར་ཐུབ་པ་མེད་པ་དེ་རེད། ཨམ་ར་སྐྱོང་མས་བཅོམ་ལྡན་འདས་འཁོར་དང་བཅས་པར་གསོལ་ཚིགས་ཕུལ་བའི་སྔ་ཉིན་དེར་ཆེས་ཁྱད་མཚར་བའི་གནས་ཚུལ་ཞིག་བྱུང། དེ་དུས་མོ་རང་སངས་རྒྱས་བཅོམ་ལྡན་འདས་མཇལ་ཏེ་ཕྱིར་རང་ཁྱིམ་དུ་ལོག་འོང་བའི་སྐབས། ལི་ཙཱ་བིའི་རིགས་ཀྱི་རྒྱལ་སྲས་འགས་མོའི་ཤིང་རྟའི་སྔུན་བཀག། ཁོང་ཚོ་ནི་ཡུལ་ཡངས་པ་ཅན་ཆེས་འབྱོར་ཕྱུག་ལྡན་ཞིང་ནུས་པ་ཆེ་བའི་གཙོ་དྲག་ཤ་སྟག་ཡིན་སྟབས། འགྲུལ་བཞུད་སྐབས་སུ་ཡང་ཁོང་ཅག་གིས་ཤིང་རྟ་རྣམས་ཉམས་ལྡན་རྒྱན་གྱིས་སྤྲས་ཤིང་གཟི་བརྗིད་ངོམ་ནས་ཕེབས་ཀྱི་ཡོད། ཁོང་ཅག་གིས་སྲས་མོ་ཨམ་ར་སྐྱོང་མར་ཁྱེད་གང་དུ་ཕེབས་ཀྱི་ཡོད་ཅེས་དྲིས་པར་སྲས་མོས་སང་ཉིན་བཅོམ་ལྡན་འདས་འཁོར་བཅས་ལ་གསོལ་ཚིགས་ཤིག་འབུལ་ཆེད་གྲ་སྒྲིག་ཞུ་རུ་འགྲོ་གི་ཡོད་ཅེས་གསུངས་པར། ལང་ཚོ་དར་ལ་བབས་པའི་རྒྱལ་སྲས་རྣམས་ན་རེ། ཁྱེད་ཀྱིས་བཅོམ་ལྡན་འདས་འཁོར་བཅས་གདན་འདྲེན་ཞུ་རྒྱུ་བློས་བཏང་སྟེ་དེའི་ཚབ་ཏུ་ངེད་ཅག་བོས་ན་ག་འདྲ་འདུག། ཅེས་བསམ་ཚུལ་བཏོན་ཏེ་སླར་ཡང་བཤད་པ། སྲས་མོ་ལགས། ཁྱེད་ཀྱིས་ཁོ་བོ་ཅག་མགྲོན་དུ་བོས་ཤིག་དང། གསོལ་ཚིགས་ཀྱི་རིན་དུ་ང་ཚོས་ཁྱེད་ལ་གསེར་ཊམ་འབུམ་ཕྲག་ཅིག་སྦྱིན་ཆོག་ཅེས་བཤད། རྒྱལ་སྲས་དེ་ཚོའི་བསམ་པར། མོས་རབ་ཏུ་བྱུང་བ་ཞིག་མགྲོན་དུ་འབོད་པ་དེ་ནི། ཁོ་རང་ཚོ་གདན་འདྲེན་ཞུས་པ་ལྟ་བུའི་སྤྲོ་བ་ཅན་ཞིག་དང་དཔལ་འབྱོར་གྱི་ཁེ་གཙང་ཡོད་པ་ཞིག་ཡིན་རྒྱུ་མ་རེད་སྙམ། དེ་ནས་ཨམ་ར་སྐྱོང་མས་ཅུང་ཡིད་མ་རངས་པའི་སྒོ་ནས་སྨྲས་པ། རྒྱལ་སྲས་དག། ཁྱེད་ཅག་གིས་བཅོམ་ལྡན་འདས་ཀྱི་སྐོར་ཡག་པོ་ཤེས་ཀྱི་མེད་པ་གསལ་པོ་རེད། དེ་འདྲ་མིན་ན་ཁྱེད་ཅག་གིས་ཞལ་ནས་ཚིག་འདི་འདྲ་ཞིག་གཏན་ནས་གསུང་མི་སྲིད། ངས་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པ་གདན་འདྲེན་ཞུ་རྒྱུའི་གྲ་སྒྲིག་ཞུས་ཟིན་པས། ཐ་ན་ཁྱེད་ཅག་གིས་དེ་རིང་ང་ལ། ཡུལ་ཡངས་པ་ཅན་གྱི་གྲོང་ཁྱེར་ཡོངས་རྫོགས་མཐའ་ཡི་ཁོར་ཡུག་དང་བཅས་པ་གནང་ན་ཡང། ངས་ཁྱེད་ཅག་གི་དགོངས་བཞེད་དེ་ཁས་ལེན་བྱེད་མི་སྲིད། ཐུགས་རྗེས་གཟིགས། ད་ཁྱེད་ཅག་གིས་ང་ལ་ལམ་ཁ་གཏོང་རོགས་གནང། ཁོ་མོར་ད་དུང་སང་ཉིན་གྱི་གསོལ་ཚིགས་དེར་གྲ་སྒྲིག་ཞུ་དགོས་པ་མང་དག་ཅིག་ལྷག་ཡོད་ཅེས་གསུངས། དེ་ཙམ་ན་རྒྱལ་སྲས་དག་ཧང་སངས་ཏེ་མོ་རང་ལ་ཕེབས་ལམ་ཕྱེས། སྲས་མོ་ཨམ་ར་སྐྱོང་མས་མོ་རང་རྒྱལ་སྲས་དེ་ཚོར་ཐུག་འཕྲད་བྱུང་རྗེས་ཁོང་ཅག་བཅོམ་ལྡན་འདས་ལ་མཇལ་བར་འགྲོ་རྒྱུ་ཡིན་པའི་གནས་ཚུལ་རོབ་ཙམ་ཤེས། རྒྱལ་སྲས་ཚོས། ཤིང་རྟ་འཁོར་ལོ་རྣམས་ཡངས་ཤིང་རྒྱ་ཆེ་བའི་སྐྱེད་ཚལ་གྱི་སྒོ་ཆེན་འགྲམ་དུ་བཞག་སྟེ་ནང་ལ་འོང། བཅོམ་ལྡན་འདས་ཀྱིས་ཕོ་གཞོན་དེ་ཚོའི་རྒྱུད་ལ་སྙིང་རྗེ་དང་ཤེས་རབ་སྟེ་ཐབས་ཤེས་ཀྱི་ས་བོན་ཕུན་སུམ་ཚོགས་པ་རེ་ཡོད་པར་གཟིགས་པས་ཁོང་ཚོར་སྣེ་ལེན་གནང་ཞིང་སར་སྡོད་བཅུག་རྗེས། རང་ཉིད་ཀྱི་སྐུ་ཚེའི་མཛད་རྣམ་དང་འབྲེལ་བའི་ཐར་ལམ་འཚོལ་སྟངས་གསུངས་ཤིང། ལམ་ཉམས་ལེན་ལ་བརྟེན་ནས་སྡུག་བསྔལ་སྤངས་ཏེ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཇི་ལྟར་ཐོབ་མིན་སོགས་ཀྱི་སྐོར་གསུངས། གང་ལྟར། བཅོམ་ལྡན་འདས་ཀྱིས་ཕོ་གཞོན་འདི་དག་ནི། ཁོང་རང་ཉིད་དང་འདྲ་བར་རྒྱལ་རིགས་ཤ་སྟག་ཡིན་པ་མཁྱེན་པས། ཁོང་ཚོར་སྤྱན་གྱིས་ཕུར་ཚུགས་སུ་གཟིགས་པར། ཁོང་ཉིད་གཞོན་དུས་ཀྱི་མཛད་རྣམ་དག་ཐུགས་ལ་ཤར་འོངས་པས། ཁོང་གིས་ཕོ་གཞོན་དེ་ཚོར། ངའི་སེམས་དང་བཅས་སྤྲོ་སེམས་འཁོལ་བའི་བཀའ་མོལ་གནང། སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་མོལ་གྱི་གསུང་ངག་རེ་རེས་ཁོང་རྣམས་པའི་བློ་སྒོ་ཕྱེས་ཏེ། ཁོང་ཚོས་རང་ཉིད་སུ་ཞིག་ཡིན་མིན་གྱི་དངོས་ཡོད་གནས་ཚུལ་དེ་ཐོག་མར་ཧ་གོ། ཇི་ལྟར་ཞེ་ན། ཁོང་ཚོས་སངས་རྒྱས་ཀྱི་གསུང་ལ་བརྟེན་ནས་རྒྱུ་ནོར་ལོངས་སྤྱོད་དང་སྟོབས་དང་དབང་ཐང་སོགས་ནི་རང་ཉིད་ལ་དོན་དམ་གྱི་བདེ་སྐྱིད་འདྲེན་པར་འདང་ངེས་ཤིག་མིན་པའི་ངེས་ཤེས་སྐྱེས་ཤིང། རང་ཉིད་ཀྱི་མི་ཚེའི་ཁྲོད་ནས་དོན་དམ་གྱི་ལམ་བུ་ཞིག་རྙེད་པ་ཡང་ཤེས་རྟོགས་བྱུང་བས་ཁོང་ཚོས་མགྲིན་གཅིག་ཏུ་སངས་རྒྱས་བཅོམ་ལྡན་འདས་ལ་ཁྱིམ་པའི་སློབ་མ་རུ་རྗེས་སུ་འཛིན་པའི་གསོལ་བ་བཏབ། དེ་ནས་ཁོང་ཅག་གིས་སང་ཉིན་ཁྱེད་ཉིད་འཁོར་དང་བཅས་པར་ཁོ་བོ་ཅག་གིས་གསོལ་ཚིགས་ཤིག་འབུལ་ཆོག་པ་གྱིས། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། སང་ཉིན་ཨམ་ར་སྐྱོང་མས་ངེད་ཅག་གདན་འདྲེན་ཞུས་ཟིན། ཞེས་གསུངས་པར་ཕོ་གཞོན་ཚོས་དེའི་སྔོན་ཙམ་དེར་ཨམ་ར་སྐྱོང་མ། ཞལ་མཆུ་ཤོར་བའི་སྐོར་དྲན་པས་དགོད་འཛུམ་བྱས་བཞིན། འོ་ན་གནངས་ཉིན་ངེད་ཅག་གིས་ཁྱེད་རྣམ་པར་གསོལ་ཚིགས་ཞིག་འབུལ་ཆོག་པའི་གནང་བ་སྩལ་དུ་གསོལ། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་འཛུམ་པ་དང་བཅས་ཞལ་གྱིས་བཞེས་སོ། ཕྱི་ཉིན་ཨམ་ར་སྐྱོང་མས། རང་ཉིད་ཀྱི་གཉེན་འབྲེལ་ཡོངས་དང་གྲོགས་པོ་གྲོགས་མོ། དེ་བཞིན་ལི་ཙཱ་བི་ཡི་རྒྱལ་སྲས་རྣམས་ཀྱང་མགྲོན་དུ་བོས་ཏེ། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཆོས་ཞུ་བར་གདན་འདྲེན་ཞུས། དེའི་ཕྱི་ཉིན། བཅོམ་ལྡན་འདས་འཁོར་དགེ་སློང་བརྒྱ་ཕྲག་ཙམ་གྱིས་ལི་ཙཱ་བི་རྒྱལ་སྲས་ཚོའི་ཕོ་བྲང་ནས་དགུང་ཚིགས་བཞེས། རྒྱལ་སྲས་ཚོས་ཀྱང་ལག་རྩལ་ཕུན་སུམ་ཚོགས་ཤིང་བལྟས་ན་ཡིད་དུ་འོང་ལ་གཙང་ཞིང་བྲོ་བ་ལྡན་པའི་དཀར་ཟས་དག་བཤམས་པར་མ་ཟད། ཁོང་ཚོའི་ཤིང་འབྲས་ལྡུམ་རར་སྐྱེས་པའི་ཤིང་ཚེར་རལ་ཅན་གྱི་སིལ་ཏོག་དང་ཨམ་རའི་འབྲས་བུ། དེ་བཞིན་ངང་ལག་དང་འཛམ་བུ་ཤིང་གི་འབྲས་བུ་བཅས་བཏོགས་ཏེ་ཕུལ། གུང་ཚིགས་བཞེས་གྲུབ་པ་ན་བཅོམ་ལྡན་འདས་ཀྱིས་དེར་ཡོད་ཚོགས་ལ་རྟེན་ཅིང་འབྲེལ་བར་འབྱུང་བ་དང་འཕགས་ལམ་ཡན་ལག་བརྒྱད་ཀྱི་སྒོ་ནས་གསུང་ཆོས་གནང་བར། ཁོང་གི་གསུང་ཆོས་ཀྱི་གདམས་པ་དེས་ཀུན་གྱི་སེམས་ལ་ཡིད་འགུལ་ཚད་མེད་ཐེབས། དེ་ནས་ལོ་ན་གཞོན་པའི་རིགས་སྲས་བཅུ་གཉིས་ཙམ་གྱིས་དགེ་སློང་སྒྲུབ་རྒྱུ་གསོལ་བ་བཏབ་པར་བཅོམ་ལྡན་འདས་ཀྱིས་ཐུགས་མཉེས་པོས་ཞལ་གྱིས་བཞེས། རིགས་སྲས་བཅུ་གཉིས་པོའི་ཁྲོད་དུ་ལི་ཙཱ་པིའི་རྒྱལ་རྒྱུད་ཀྱི་དབང་ཐང་དང་སྟོབས་ཤུགས་ཆེ་བའི་རྒྱལ་སྲས། ཨོ་ཏ་དྷ་དྷ་དང། སུ་ན་ཁ་ཏ་གཉིས་ཀྱང་ཚུད་ཡོད། དགུང་ཚིགས་དང་གསུང་ཆོས་གྲུབ་རྗེས། ལི་ཙཱ་པིའི་རྒྱལ་སྲས་རྣམས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་རྗེས་ལོར་ཡང་ཡུལ་ཡངས་པ་ཅན་དུ་ཕེབས་ཏེ་བཞུགས་རོགས་ཞེས་གསོལ་བ་བཏབ་པ་དང་ཡངས་ཤིང་རྒྱ་ཆེ་བའི་ནགས་ཀླུང་ཞིག་ཏུ་དགེ་སློང་བརྒྱ་ཕྲག་འགའ་ཤོང་སའི་གཙུག་ལག་ཁང་ཞིག་བཞེངས་རྒྱུའི་ཁས་ལེན་ཡང་ཞུས་པར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་ཅག་གི་རེ་སྐུལ་ཞལ་གྱིས་བཞེས། ཕྱི་ཉིན་ཞོགས་པ་སྔ་པོར་ཨ་མྲ་སྐྱོང་མ་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ཏེ། ཁོ་མོ་རང་ཉིད་ལ་དབང་བའི་ཨ་མྲའི་ཚལ་འདི་ཁྱེད་དང་ཁྱེད་ཀྱི་དགེ་སློང་གི་ཚོགས་ལ་ཕུལ་བ་ཡིན། ཞེས་ཞུས་པར། བཅོམ་ལྡན་འདས་ཀྱིས་ཨ་མྲ་སྐྱོང་མའི་སྐྱེས་ཆེན་དེ་ཞལ་གྱིས་བཞེས། དེ་ནས་དུས་ཡུན་རིང་པོར་མ་བཞུགས་པར། སངས་རྒྱས་བཅོམ་ལྡན་འདས་དང་བཙུན་པ་ཤཱ་རིའི་བུས་གཙོས་དགེ་སློང་སུམ་བརྒྱ་ལྷག་ཞལ་བྱང་ཕྱོགས་སུ་གཏད་དེ་མཉན་ཡོད་དུ་བྱོན་སོང་ངོ།